ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་པ་སངས་ཀྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་བ་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་བ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། ཡུ་རོབ་གྲོས་ཚོགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་བཙན་དབང་ཐོག་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེར་སྐྱོན་བརྗོད་ཤུགས་ཆེའི་གྲོས་ཆོད་ཞིག་སྣོལ་འཇོག་གནང་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམ་པ་ཡིན་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་ནུབ་བྷེང་གྷལ་ས་ལུ་ཀར་ཡོད་པའི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་སྐབས་བཀའ་བསྩལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྡོ་རྗེ་གདན་ཆིབས་སྒྱུར་གྱི་ཕེབས་བསུའི་གྲ་སྒྲིག་དང་ས་གནས་སུ་དད་ལྡན་ཆོས་ཞུ་བ་རྣམས་ལ་དཔུང་རྟགས་བཟོ་འཇོག་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་མི་ལོ་བཅུ་གསུམ་གྱི་བཙོན་འཇུག་ཉེས་ཆད་ཕོག་པའི་བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་འདི་ཟླའི་ཚེས་བཅུ་གཅིག་སྟེ་དགུང་གྲངས་ལྔ་བཅུ་ང་བཞིར་གློ་བུར་དུ་དགོངས་པ་རྫོགས་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་དང། དེ་ནས་བོད་ཨ་མདོ་ཁུལ་ནས་ཡིན་པའི་སྙིང་སྟོབས་ཅན་གྱི་གཞིས་བཞུགས་རྩོམ་པ་པོ་ནགས་ཚང་ནུས་བློ་ལགས་ཀྱི་ལོ་རྒྱུས་སྐོར་གྱི་དཔེ་དེབ། ནགས་ཚང་གཞོན་ནུའི་རང་མཚང་ཞེས་པ་ཞིག་དབུ་འབྱེད་གནང་ཡོད་པའི་སྐོར། འབྲེལ་ཡོད་ལ་གནད་འདྲི་ཞུས་པ་ཞིག་དང། མཇུག་ཏུ། འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་ཡི་ཡིན།
ཡུ་རོབ་ཀྱི་གྲོས་ཚོགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་བཙན་དབང་ཐོག་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེར་སྐྱོན་བརྗོད་ཤུགས་ཆེའི་གྲོས་ཆོད་ཞིག་གནོད་འཇོག་གནང་ཡོད་པ་རེད་འདུག་དེ་ཡང་ཕྱི་ཚེས་བཅུ་བཞི་ཉིན་གནོད་འཇོག་གནང་བའི་ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དེའི་ནང་བོད་ནང་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེ་ནི

དེ་དག་འཕྲལ་དུ་མཚམས་འཇོག་དགོས་པའི་སྐོར་དང། སྒེར་གཉེར་སློབ་གྲྭ་ཁག་འཛུགས་བཅུག་དགོས་པའི་སྐོར་གྲོས་ཆོད་དེའི་ནང་བཀོད་གནང་ཡོད་པ་རེད་འདུག་ཡང་ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དེའི་ནང་བོད་ནང་བྱིས་པ་རྣམས་རྒྱ་སྒྱུར་བྱེད་པའི་ལས་ངན་དེ་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་དང་འགལ་གྱི་ཡོད་པའི་སྐོར་དང། གཏན་འཇགས་སློབ་གྲྭ་དེ་དག་འཛུགས་རྒྱུའི་ཐོག་ཐད་ཀར་འབྲེལ་བ་ཡོད་པའི་རྒྱ་མིའི་དཔོན་རིགས་ཁག་ལ་ཨ་མི་རི་ཀའི་གཞུང་གིས་ཝི་ས་མཐོང་མཆན་ཐོག་ཉེས་ཆད་བཀལ་བ་བཞིན། ཡུ་རོབ་སྤྱི་མཐུན་གྱི་སྒྲིག་འཛུགས་ངོས་ནས་ཀྱང་དེ་ལྟར་གྱི་ཕྱག་བསྟར་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་ཡུ་རོབ་གྲོས་ཚོགས་ཀྱི་བོད་ནང་གི་གཏན་འཇགས་སློབ་གྲྭ་ཁག་དང་འབྲེལ་བའི་གྲོས་ཆོད་དེར། གྲོས་ཚོགས་ཀྱི་འཐུས་མི་གྲངས་བཞི་བརྒྱ་བདུན་ཅུ་དོན་བདུན་ཡིས་རྒྱབ་སྐྱོར་དང། འཐུས་མི་གྲངས་བཅུ་བཞི་ཡིས་དེར་ངོ་རྒོལ་དང། གཞན་འཐུས་མི་གྲངས་བཞི་བཅུ་ཞེ་ལྔ་ཡིས་བར་བཞུགས་གནང་ཡོད་པ་རེད་འདུག་ཡང། དེའི་སྐོར་ཞིབ་ཕྲའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུས་གནང་གི་རེད།
སྤྱི་ཟླ་བཅུ་གཉིས་ཚེས་བཅུ་བཞི་ཉིན་ཧྥ་རན་སི་གི་གྲོང་ཁྱེར Strasbourg ནང་རྟེན་གཞི་བྱས་པའི་ཡུ་རོབ་གྲོས་ཚོགས་སུ་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་དང་འབྲེལ་ལྷག་པར་དུ་བོད་ནང་དུ་བཅའ་སྡོད་སློབ་གྲྭ་སོགས་ཀྱི་སྲིད་བྱུས་ངན་པའི་འོག་ནས་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་པར་ཛ་དྲག་གི་གྲོས་ཆོད་ཞིག་བཞག་འདུག

རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་རྒྱ་ནག་གི་གནད་དོན་སྲིད་ཇུས་འགན་འཛིན་སྐུ་ཞབས་ཝེན་སན་མེ་ཊེན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ད་རེས་ཡུ་རོབ་གྲོས་ཚོགས་ནང་བོད་དོན་དང་འབྲེལ་བའི་ཛ་དྲག་གི་གྲོས་ཆོད་དེར་མང་མོས་ཀྱི་རྒྱབ་སྐྱོར་ཐོབ་པ་དེ་ནི་བོད་དོན་ལ་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་མཚོན་ཐུབ་ཀྱི་ཡོད་པ་གསུངས་ཀྱི་འདུག་རྩ་བའི་གྲོས་ཚོགས་འཐུས་མི་ས་ལི་མ་ཡེན་བོ་ལགས་གཙོས་པའི་ཡུ་རོབ་ཀྱི་གྲོས་ཚོགས་འཐུས་མི་སྐུ་ཚབ་ཁག་ཅིག་གིས་འདི་ལོར་སྤྱི་ཟླ་གསུམ་པའི་ནང་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་གནང་ཡོད་པ་རེད། དེ་ཡང་གྲོས་ཆོད་ནང་དུ་དེ་སྔ་བཞག་པའི་བོད་དོན་དང་འབྲེལ་བའི་གྲོས་ཆོད་ཁག་དང། གཞན་རྒྱ་ནག་གཞུང་གིས་བོད་ནང་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་མང་དག་ཅིག་ཆེད་འཛུགས་བརྒྱུད་དེ་དག་ནང་བོད་ཕྲུག་བྱིས་པ་ལོ་ན་བཞི་ནས་བཅོ་བརྒྱད་བར་ཁྱོན་ས་ཡ་གཅིག་ལྷག་རང་ཉིད་ཀྱི་ཕ་མ་དང་ཁ་བྲལ་བཏང་སྟེ་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་སོགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དང་དུས་མཉམ་བོད་ཀྱི་གྲོང་གསེབ་ཁག་གི་བོད་པའི་སློབ་གྲྭ་ཁག་སྒོ་བརྒྱབ་པ་དང་ཡང་ན་གཏོར་བཤིག་བཏང་བར་བློ་འཚབ་ཀྱིས་བཅའ་སྡོད་སློབ་གྲྭ་དེ་ཚོ་མྱུར་དུ་སྒོ་བརྒྱབ་དགོས་པ་དང།

བཟང་ཕྱོགས་ཀྱི་རྣམ་འགྱུར་ཞིག་ཡིན་པ་མ་ཟད་ལྷག་པར་དུ་རྒྱ་ནག་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭའི་ལས་གཞི་ལག་བསྟར་བྱེད་བཞིན་པ་རྣམས་ལ་རྒྱལ་སྤྱིའི་ནང་དོ་སྣང་ཆེན་པོ་སླེབས་བཞིན་པ་དང། ཉེ་ཆར་སྤྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་དབར་གྱི་ལྷན་ཚོགས་ཐེངས་ཉི་ཤུ་རྩ་བཞི་པ་ཐོག་ལ་ཡུ་རོབ་མཐུན་ཚོགས་ཀྱི་དབུ་ཁྲིད་ནས་རྒྱ་ནག་གི་དཔོན་རིགས་ལ་བོད་དང་འབྲེལ་བའི་གནད་དོན་གལ་ཆེར་བརྩིས་ཏེ་གཞུང་འབྲེལ་གྱི་བཀའ་མོལ་གནང་ཐུབ་པ་དེ་ནི། རང་བཞིན་གྱིས་བོད་ནང་ཛ་དྲག་གི་གནས་སྟངས་ཤིག་ཡིན་པ་ངོས་འཛིན་བྱེད་ཐུབ་ཀྱི་ཡོད་གསུངས་ཀྱི་འདུག་དེ་མ་ཟད་ད་རེས་གྲོས་ཆོད་དེ་ཡི་ནང་རྒྱ་ནག་གཞུང་ལ་བོད་མིའི་སྐུ་ཚབ་དང་ལྷན་བོད་རྒྱ་ཞི་མོལ་བསྐྱར་གསོ་དགོས་པའི་རེ་འདུན་དང། ཀུན་གཟིགས་པཎ་ཆེན་རིན་པོ་ཆེ་མྱུར་དུ་གློད་བཀྲོལ་དགོས་པ། དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་པའི་བོད་མིའི་བླ་སྤྲུལ་ཁག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན་ཐད་རྒྱ་ནག་གཞུང་གིས་ཐེ་བྱུས་བྱེད་མི་དགོས་པ་སོགས་རང་དབང་ཅན་གྱི་གསར་འགོད་པ་དང་རྒྱལ་སྤྱིའི་ཚོགས་སྡེ་སྒྲིག་འཛུགས་ཀྱི་སྐུ་ཚབ་རྣམ་པ་བོད་ནང་དངོས་ཡོད་གནས་ཚུལ་ཤེས་རྟོགས་ཆེད་བཏང་དགོས་པ་སོགས་འཁོད་འདུག། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམ་པ་ཡིན་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་ནུབ་སྦེང་གྷལ་ས་ལུ་ཀར་ཡོད་པའི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་སྐབས་བཀའ་སྩལ་བའི་སྐོར་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་འབྲས་ལྗོངས་ནང་གི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་འདི་ཚེས་བཅུ་བཞིའི་ཉིན་གྱི་སྔ་དྲོ་སྒང་ཏོག་ནས་ཐད་འཕུར་གནམ་གྲུ་བརྒྱུད་ནུབ་བྷང་གཱལ་གྱི་གྲོང་ཁྱེར་སཱལུ་གྷར་ཡོད་པའི་དམག་མིའི་གནམ་གྲུའི་འབབ་ཐང་དུ་ཞབས་སོར་བདེ་བར་འཁོད་ཡོད་པ་རེད། གནམ་གྲུའི་འབབ་ཐང་ནས་མགོན་པོ་མཆོག་ཆིབས་འཁོར་བརྒྱུད་ས་ལུ་གར་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཅིང་དེར་དགོན་པའི་མཁན་བླ་འདུས་མང་ཡོངས་དང་ཀ་རྡོར་སྒང་གསུམ་དང་ཤིས་ལོང་ཨ་རུ་ན་ཅལ་འབྲུག་བལ་ཡུལ་བཅས་ནས་ཕེབས་པའི་དད་ལྡན་པ་སྟོང་ཚོ་མང་པོས་ལག་ཏུ་དཀར་གཙང་མཇལ་དར་དང་མེ་ཏོག་སོགས་བསྣམས་ཏེ་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད། མགོན་པོ་མཆོག་སྲད་རྒྱུད་གྲྭ་ཚང་གི་ཚོམས་ཆེན་ནང་ཞབས་སོར་འཁོད་མཚམས་སུ་སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ནས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་ཡོད་པ་རེད་སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཀྱི་སེམས་སྒོམ་པ་ཡིན་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་བཀའ་བསྩལ་སོང།
བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་ཡག་པོ་ཅིག་བཏང་པ་ཡིན་ན་གཞན་ལའི་ཕན་རང་གིས་ཐུགས་ཀྱི།

དེ་རྗེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་མང་ཚོགས་ལ་སེམས་བསྐྱེད་ཀྱི་ཆོས་འབྲེལ་སྩལ་བ་དང་འབྲེལ་ཆོས་ཁས་ལེན་མིན་ལ་མ་ལྟོས་པར་ཚང་མས་སེམས་པ་བཟང་པོ་བྱ་རྒྱུ་དེ་གལ་ཆེ་ཡིན་ཞེས་བཀའ་བསྩལ་དོན།
ང་ཚོ་མར་སྐྱེས་ནས་ཨེ་ནི་ཨ་མའི་འོ་མ་འཇིབ་པའི་ཐོག་ནས་ང་ཚོ་མི་ཚེ་འདུག་སེ་འགོ་ཚུགས་པ་རེད་བྱས་ཙང་ཀ་ཨ་མའི་བྱམས་བརྩེའི་འོག་ནས་ང་ཚོ་མི་ཚེ་འགོ་ཚུགས་པ་རེད་བྱས་ཙང་ཀ་ད་ག་ད་ང་ཚོའི་མི་ཚེ་གང་པོ་འདི་ཨ་མའི་བྱམས་བརྩེའི་འོག་ནས་བདག་པོ་རྒྱབ་བཞག་པ་ད་འདི་གིས་ང་རང་ཚོའི་འཚོ་བ་དེ་མ་ཉམས་པར་བྱས་ཞེས་གང་ལྟར་ཚེ་རབས་ནས་ཚེ་རབས་དེ་མིན་ན་ཡང་མི་ཚེ་ད་གའི་ནང་ལ་ང་རང་ཚང་མ་ལོག་སེམས་པ་བཟང་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཆོས་ཁས་བླངས་ནའི་རེད་ཆོས་ཁས་མ་བླངས་ནའི་སེམས་པ་བཟང་པོ་བྱེད་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་འདུག་ག།
ཡང་མགོན་པོ་གང་ཉིད་མཆོག་གིས་འཛམ་གླིང་འདི་ཞི་བདེ་ལྡན་པ་ཞིག་ཡོང་བ་ལ་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་ཀུན་ལ་ཕན་པ་དང་བརྩེ་བ་བསྐྲུན་རྒྱུ་གལ་ཆེ་ཡིན་ཞེས་བཀའ་བསྩལ་དོན། ཅིག་ང་རའི་ངོས་ནས་བྱས་བཞག་ན་ཨེ་ནི་འཛམ་བུ་གླིང་འདི་སྒང་ལ་མིའི་འགྲོ་བ་ཚང་མ་ལོག་གཅིག་གིས་གཅིག་གི་བརྩེ་བ་ཅིག་ཆུང་ཆུང་སྒང་ནས་ཡོད་བསྡད་པ་འདི་ང་ཚོ་གོང་འཕེལ་བཏང་ནས་བྱས་ཙང་ང་ཚོ་དང་ཁོང་ཚོ་ཟེར་ཡག་གི་ཅིག་ཤ་འཐེན་རུས་འཐེན་བྱེད་ཡག་དེ་འདྲ་མེད་པ་བྱས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་བརྩེ་བ་བྱས་གཅིག་གིས་གཅིག་ལ་ཕན་ཐོགས་བྱེད་ཡག་ཅིག་དེ་འདྲའི་ཅིག་གི་ཐོག་ནས་ཨེ་ནས་དངོས་གནས་འཛམ་གླིང་ཞི་བདེ་ཅན་ཅིག་བཤད་བསྡད་ཡག་དེ་འདུག་སེ་ཡོང་གི་རེད་ལ། ཨ་ནི། མི་རིགས་སྐད་ཆ་བཤད་ཡོད་མ་རེད། ཆོས་ལུགས་སྐད་ཆ་བཤད་ཡོད་མ་རེད། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་མི་ཡི་བརྩེ་བ་ཟེར་ཡས་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། མཐའ་མཇུག་མགོན་པོ་གང་ཉིད་མཆོག་གིས་ས་དགེ་བཀའ་རྙིང་རིས་སུ་མ་ཆད་པ་ཚང་མ་ཐུགས་མཐུན་ཁྲིམས་གཙང་དགོས་གལ་ཆེ་བའི་སྐོར་བཀའ་བསྩལ་དོན།

ཆོས་འབྲེལ་གྲུབ་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་གུང་ཚིགས་ལྗགས་སྨིན་འདེགས་འབུལ་ཞུས་ཡོད་པ་རེད། སྐབས་དེར་རྡོ་རྗེ་གླིང་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་རང་ལོ་བདུན་ཅུ་བདུན་དགུ་སོན་པ་ཨ་མ་ཚེ་དབྱངས་ལགས་ཀྱིས་མ་གཞི་ཁོང་སངས་རྒྱས་སྐུ་དངོས་སུ་མཇལ་རྒྱུ་བྱུང་བར་བསོད་ནམས་ཆེན་པོ་དང་ད་ང་རང་ཤི་ན་ཡང་འགྱོད་པ་མེད་ཅེས་གསུང་གི་འདུག། ང་རང་དཔེ་སེམས་པ་དགའ་པོ་བྱས། ང་ད་ལྟ་ང་རང་ཤི་ནས་བློ་འགྱོད་མེད་ད་ང་མཇལ་ཡས་དེ་ག་རག་སོང་ད་འདི་འདྲ་རག་ཡས་དཀའ་ལས་ཁག་པོ་རེད་བསོད་བདེ་ལ་ཡོད་ཙང་རག་པ་རེད་བསོད་བདེ་མེད་ན་རག་ཡས་ཡོད་མ་རེད་ད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་དང་ས་ལུ་སྒར་ཁུལ་གྱི་མཛད་འཆར་ཁག་ལེགས་པར་གྲུབ་རྗེས་མགོན་པོ་མཆོག་ཕྱི་ཚེས་བཅོ་ལྔའི་ཉིན་འབག་འབྲོག་རའི་གནམ་ཐང་ནས་མཁའ་ལམ་བརྒྱུད་གནས་མཆོག་རྡོ་རྗེ་གདན་དུ་ཆིབས་ཞལ་བསྒྱུར་གནང་མཛད་རྒྱུ་ཡིན་འདུག། ནུབ་བྷང་གཱལ་གྱི་གྲོང་ཁྱེར་ས་ལུ་གྷ་ར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
གསར་འགྱུར་ཁག་མུ་མཐུད་ནས་སྙན་དུ་ཞུ་གི་ཡིན།
བོད་ཀྱི། ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་སྙུན་གཞི་སོགས་གང་ཡང་མེད་པར་གློ་བུར་དུ་འདས་གྲོངས་སུ་གྱུར་བའི་གནས་ཚུལ་ཐོན་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རྒྱ་ནག་གཞུང་གིས་སྤྱི་ཚོགས་རིང་ལུགས་ཀྱི་བསམ་པའི་དཔལ་ཡོན་ཞེས་པའི་ཚོགས་འདུ་ཞིག་སྐོང་ཚོགས་བྱས་པའི་སྐབས་ངོ་རྒོལ་བྱས་པར་བརྟེན་ནས་ལོ་ངོ་བཅུ་གསུམ་གྱི་བཙོན་འཇུག་ཉེས་ཆད་ཕོག་པའི་བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་རྒྱ་ནག་གཞུང་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་འཛིན་བཟུང་གིས་བཙོན་དུ་ཉེས་རྡུང་དྲག་པོ་བཏང་བའི་རྐྱེན་གྱིས། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ལོ་མཇུག་ནང་ལ་སྨན་བཅོས་ཀྱི་མིང་ཐོག་ནས་བཙོན་གྲོལ་བཏང་ཡོད་ཀྱང། སྐབས་དེ་དུས་ལུས་པོ་གཅོང་ནད་སུ་གྱུར་ཡོད་པ། ཁོང་ལ་རྒྱུས་མངའ་ཡོད་པའི་མི་སྣ་ཁག་གིས་འགྲེལ་བརྗོད་གནང་བྱུང་ལ། དཀོན་མཆོག་བློ་གྲོས་ལགས་ཉེ་ལམ། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་འདས་གྲོངས་སོང་བའི་ཉིན་གཅིག་གི་གོང། སྙུན་གཞི་སོགས་གང་ཡང་མེད་པར་བདེ་ཐང་ཡིན་ཡང། གློ་བུར་དུ་འདས་གྲོངས་སུ་གྱུར་ཡོད་པ། དེང་སྐབས་སུད་སི་ནང་བཞུགས་པ་ཁོང་གི་བཙོན་གྲོགས་བསོད་ནམས་རྡོ་རྗེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་ལ་གནས་ཚུལ་ངོ་སྤྲོད་གནང་བྱུང། དེའི་སྐོར་ཞིབ་ཕྲའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་དབྱངས་སྒྲོན་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད།
བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་ཕྱི་ཚེས་བཅུ་གཅིག་ཉིན་གློ་བུར་དུ་དགོངས་པ་རྫོགས་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རྒྱ་ནག་གཞུང་གིས་བོད་རྒྱལ་ས་ལྷ་སའི་ཉེ་འགྲམ་དུ་ཡོད་པའི་མལ་གྲོ་གུང་དཀར་རྒྱ་མ་ཁུལ་དུ་མི་དམངས་བསྡུ་སྐོང་བྱས་ཏེ་རྒྱ་ནག་གི་སྤྱི་ཚོགས་རིང་ལུགས་ཀྱི་བསམ་པའི་དཔལ་ཡོན་ཞེས་པའི་ཚོགས་འདུ་ཞིག་བསྐོང་ཚོགས་བྱེད་པའི་སྐབས་དཀོན་མཆོག་བློ་གྲོས་ལགས་དང་བསོད་ནམས་རྡོ་རྗེ་ལགས་དེ་བཞིན་བསོད་ནམས་རིན་ཆེན་ལགས་སོགས་མི་ལྔས་ངོ་རྒོལ་བྱས་པར་བརྟེན་ནས་ཁོང་རྣམས་ཕྱི་ལོ་ཆིག་སྟོང

ཁོ་རང་མོ་ཊའི་ནང་ལ་བར་དུ་རྒྱ་མིའི་ཚོང་ཟོག་དེ་འདྲ་འོར་དགོས་ཟེར་ཞིང་དེ་འདྲའི་ཚོང་ཟོག་འོར་བསྡད་དུས་སྐབས་ལ་ཡ་ཨ་ནི་ནས་མོ་ཊའི་ནང་ནས་མར་དོན་བྱས་དོགས་ཏེ་ཁོ་རང་ཁ་པར་ནང་ལ་ཡ་ཅིག་ངོ་ཤེས་མ་འགྲོ་ཅིག་ཁ་པར་ཨང་གྲངས་བཙལ་བསྡད་དུས་ཨང་ཁོ་རང་སློབ་མའི་ཁྲེལ་མེད་དུ་སོ་ན་ཟུག་ཕོག་བྱས་མར་འགྱེལ་ཤག་མར་འགྱེལ་ཨ་དེ་ཡེ་ཡེ་ཐོག་མི་གཞན་དག་ཐོང་ཨོས་མ་ཤ་ཟེར་ལ་ཡ་ཨ་ནི་པར་ཆས་ཨ་རོ་རྒྱ་མིའི་སྐྱེན་སྒོང་ས་ཅིག་བཙུགས་འདུག་དེ་པར་ཆས་ནང་ལ་ཡ་ཨ་ནི་ཁོ་ཚོས་དེ་ནི་མ་བརྟག་ཅེས་ཆས་ལྟ་དུས་ཨ་ནི་ཁོ་རང་ཨོ་དོ་སོ་མལ་ཆས་ཤ་ཟུག་ཐོག་ལ་ཁོ་རང་མལ་ཆས་ཨོས།

ཞུགས་རོགས་ད་ཅིག་རྒྱ་མ་ལ་ཡར་མཉམ་དུ་འཚར་ལོངས་བྱུང་དགུ་བཅུ་གོ་གཉིས་ལོ་ལ་ཡར་བཙོན་ཁང་ལ་ཚུད་ཆེད་དུ་བྱས་ནས་ད་ཅིག་བཙོན་ཁང་ནང་ལ་ཡར་སྡུག་པོ་མྱངས་ཡག་ལ་ད་དཔེ་ཧང་སངས་ཡག་གི་དཀའ་སྡུག་དང་དེ་འདྲའི་དཀའ་ངལ་མང་པོ་ཞིག་ཅིག་བྱུང་བ་རེད་ད་དེ་ནས་ད་ད་ཅིག་ད་རེས་ངེད་ཅག་ཞུགས་རོགས་ད་དེ་འདྲས་ཀི་ཁོ་རང་མེད་པ་ཆགས་རེད་ཟེར་ཡག་གི་གནས་ཚུལ་དེ་ཐུགས་སི་ཐུ་ཡོང་དུས་ཙམ་པ་སེམས་པའི་ནང་ལ་ཅིག་སྐྱོ་སྣང་ཞིག་བྱུང་སོང་ངེད་ཅག་ད་ཁོ་རང་ལོ་ཆུང་ཆུང་རེད། ཨ་ནི་ཅིག་བཙོན་ཁང་ནང་ལ་ཡ་ཧ་ལས་པའི་སྡུག་མང་པོ་མྱངས་ཡོང་གི་རེད་ལ་བཙོན་ཁང་ནས་མར་ཐོན་པའི་རྗེས་ལ་ཡིན་ན་ལུས་གཟུགས་ཀྱི་གནས་སྟངས་ཤིན་ཏུ་ནས་སྐྱོ་བོ་བྱས་ནས་སྤྱི་ཚོགས་ནང་ལ་ཡ་སྨན་བཅོས་འཕྲོད་བསྟེན་གྱི་དཀའ་ངལ་མང་པོ་ཅིག་ལ་ཡ་གདོང་ལེན་བྱེད་དགོས་ཡག་གི་གནས་སྟངས་དེ་གས་ང་རས་མེ་འཛིན་ནང་ལ་བར་འདུག་སེ་རྒྱབ་ཤིག་རྒྱབ་བྱས་ཕྱི་ལས་ཀྱི་ལོ་དུས་ཙམ་པ་སེམས་པའི་ནང་སྙིང་འཇགས་ད་ཅི་དྲག་བསམ་བསམ་རེ་བསམ་བློ་རུ་ཞིག་འཁོར་བྱས་སེམས་པ་སྐྱོ་ཞིག་བྱུང་སོང་ལགས། ཡང་ཨ་རིའི་ནང་བཞུགས་མཁན་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ཀྱིས།

ཚང་མ་དེ་ལྟར་ག་ས་རེད་ཆོལ་གསུམ་བཅས་བྱས་ནས་ཕལ་ཆེར་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཡས་མས་ལ་ད་གྲྭ་བཞིའི་ནང་ལ་འདུག་སོང་བར་བཙོན་འཇུག་ཁྲིམས་ཆད་འཁུར་ཆེད་མར་སླེབས་རེད་ཚོ་གྲྭ་བཞིའི་ནང་ལོག་ལ་ད་སྐབས་དེ་ཆོས་གསུམ་པོ་ལ་ད་སྡུག་རྩུབ་མནར་གཅོད་ད་ཚད་ལས་འདས་པ་བཏང་ཡོད་དུས་སུལ་གྱི་ཆ་དེ་ཡོད་རེད་དེའི་སྐབས་ལ་ད་ལུས་སེམས་གཉིས་ཀ་ལ་ད་མནར་གཅོད་མང་པོ་ཕོག་ཡ་ད་དེ་འདྲས་ཀྱི་རྐྱེན་པས་ད་གཟུགས་པོ་སྐྱོན་ཅན་ཆགས་ཙང་ཐ་མ་དེ་སྨན་བཅོས་ཀྱི་ངོ་བོ་ཐོག་ནས་ད་མར་གནས་སྐབས་གློད་གྲོལ་བཏང་རྒྱུར་ཆ་ཆགས་པའི་གནས་སྟངས་ཅིག་རེད་ཨ་རྗེས་ད་ལྷ་ས་གྲོང་ཁྱེར་ནང་དུ་བ་ང་ཚོ་ཚོ་སྔ་ནས་གློད་གྲོལ་བཏང་བྱས་མར་ལུས་དུས་ལྷ་ས་ད་གྲོང་ཁྱེར་ནང་ལོག་ལ་ན

གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་བ་ཡིན།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱི་སྣེ་ཁྲིད་འོག་སྤྱི་འཐུས་ཁག་ཅིག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཆེད་ཕེབས་ཀྱིས་རྒྱ་གར་གྱི་ཆབ་སྲིད་དབུ་ཁྲིད་ཁག་ཅིག་དང་མཇལ་འཕྲད་གནང་སྟེ་བོད་དོན་ཞུ་སྐུལ་གནང་འདུག། དེ་ཡང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་དང་སྤྱི་འཐུས་བསྟན་པ་ཡར་འཕེལ་ལགས་སྤྱི་འཐུས་གོ་བོ་བློ་བཟང་ཕན་བདེ་ལགས་དང་དེ་བཞིན་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་བཅས་བོད་དོན་ཞུ་སྐུལ་ཆེད་ལྡི་ལི་ནང་ཆེད་ཕེབས་ཀྱིས་རྒྱ་གར་གྱི་སའི་གོ་ལའི་ཚན་རིག་བློན་ཆེན་ཀི་རན་རི་ཇི་ཇུ་མཆོག་དང་རྒྱ་གར་རྒྱལ་ཡོངས་རིགས་དམའ་བའི་ལྷན་ཚོགས་ཀྱི་ཚོགས་གཙོ་ཝི་ཇེ་སཱམ་པ་ལ་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་ཏཱ་པིར་ཀའོ་བཅས་སོགས་གྲོས་ཚོགས་གོང་འོག་གི་འཐུས་མི་དང། རྒྱ་གར་གྱི་ཆབ་སྲིད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་ཡོད་ཅིང། ཁོང་རྣམ་པར་མཇལ་འཕྲད་གནང་པའི་སྐབས་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་དབང་གཙང་མའི་རྒྱལ་ཁབ་ཅིག་ཡིན་ནའང། རྒྱ་ནག་གཞུང་གིས་བཙན་བཟུང་བྱས་པ་ཞིག་ཡིན་པས་བོད་ཀྱི་གནས་བབ་ཐད་ལ་ངོས་འཛིན་ཡོང་ཐབས་ཀྱི་ཞུ་འབོད་གནང་ཡོད་པ་དང་ལྷག་པར་དུ་ད་ཆ་རྒྱ་ནག་གཞུང་གིས་བོད་དེ་རྒྱ་ནག་གཞུང་གི་མངའ་ཁོངས་ཤིག་ཡིན་པ་བརྗོད་པའི་ཐོག་བོད་ཀྱི་ཆོས་དང་རིག་གཞུང། ཐ་ན་བོད་མི་རིགས་རྩ་མེད་གཏོང་རྒྱུའི་བྱ་སྤྱོད་སྤེལ་བཞིན་ཡོད་པ་དེ་དག་ལ་ངོས་བཞེས་གནང་ཐོག་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་ཀྱི་གནད་དོན་ཐད་ཐུགས་སྣང་དང་རྒྱབ་སྐྱོར་ཡོང་བའི་འབོད་སྐུལ་གནང་རོགས་ཅེས་སོགས། རྒྱ་གར་གྱི་གནད་དོན་ཆབ་སྲིད་དཔོན་རིགས་ཚོར་འབོད་སྐུལ་གནང་ཡོད་འདུག།
བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དེང་སྐབས་སྦེལ་ཇམ་དང་ཧྥ་རན་སི་རྒྱལ་ཁབ་གཉིས་ནང་ཉིན་བཞིའི་རིང་གཞུང་དོན་ཕྱོགས་བསྐྱོད་གནང་བཞིན་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། དེ་ཡང་ཕྱི་ཚེས་བཅུ་གསུམ་ཉིན་གྱི་ཞོགས་པར་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་འབྲེལ་ཚོགས་ཆུང་གི་ཚོགས་གཙོ་ལྕམ་ཨེལས་ཝན་ཧོཕ་དང་མཇལ་འཕྲད་གནང་ནས་ཁོང་གིས་ཉེ་སྔོན་བོད་ནང་རྒྱ་ནག་གཞུང་གིས་བོད་པའི་བྱིས་པ་རྣམས་བཙན་དབང་ཐོག་རྒྱ་རིགས་ཅན་ལ་བསྒྱུར་རྒྱུའི་གཏན་འཇགས་སློབ་གྲྭ་བཙུགས་པ་དེར་སྐྱོན་བརྗོད་གནང་བར་ཐུགས་རྗེ་ཆེ་ཞུས་གནང་ཡོད་པ་དང། ཉིན་རྒྱབ་ཁོང་གིས་སྦེལ་ཇམ་གཞུང་གི་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་རྗེས། ཧྥ་རན་སི་རྒྱལ་ས་པེ་རི་སི་ལ་ཕེབས་ཐོན་གནང་ཡོད་པ་རེད་འདུག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་སྦེལ་ཇམ་གཞུང་གི་དཔོན་རིགས་རྣམས་དང་མཇལ་འཕྲད་གནང་སྐབས་ཁོང་གི་ལྷན། སྦེལ་ཇམ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་དང་དྲུང་ཆེ་འཕྲིན་ལས་དབང་འདུས་ལགས་མཉམ་བཅར་ཞུས་ཡོད་པ་རེད་འདུག་ཁོང་ཧྥ་རན་སི་རྒྱལ་ས་པེ་རི་སི་ནང་ཕེབས་འབྱོར་གནང་སྐབས་བོད་མི་མང་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་དང། རྒྱལ་ས་པེ་རི་སི་དོན་གཅོད་ལས་ཁུངས་ཀྱི་འབྲེལ་མཐུད་པ་ཐུབ་བསྟན་ཚེ་རིང་ལགས་དང། ཧྥ་རན་སི་བོད་རིགས་ཚོགས་པ་ཁག་གི་སྐུ་ཚབ་རྣམ་པས་ཕེབས་བསུ་ཞུས་གནང་ཡོད་པ་རེད་འདུག་ཁོང་ཧྥ་རན་སི་ནང་ཧྥ་རན་སི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་རྣམས་ཀྱི་ལྷན་ཚོགས་འདུ་ཞིག་ལ་ཚོགས་བཅར་དང། རྒྱལ་ས་པེ་རི་སི་གི་གྲོང་སྡེ་སྤྱི་ཁྱབ་གཞོན་པ། Jean Luc Romero། ལྷན་མཇལ་མོལ་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག།
དབྱིན་ཡུལ་གྲོས་ཚོགས་ཀྱི་འཐུས་མི་ཚོས་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ལ་སྟངས་འཛིན་དྲག་གནོན་གྱིས་དམ་དྲག་བྱེད་བཞིན་པའི་ཐད་དེ་རིང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་བགྲོ་གླེང་གནང་གི་ཡོད་ཅིང་དེ་ནི་དབྱིན་ཇིའི་ཁྲིམས་བཟོ་ལྷན་ཚོགས་ཀྱི

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྙན་ཐོ་བཏོན་པའི་རྒྱ་ནག་གི་མི་འབོར་གྲངས་བཤེར་གྱི་ཐོ་གཞུང་ལྟར་ན། བོད་རང་སྐྱོང་ལྗོངས་ནང་མི་འབོར་ས་ཡ་གསུམ་དང་གྲངས་ཆུང་དྲུག་ཅུ་རེ་ལྔ་ཡོད་པའི་ནང་ནས་མི་འབོར་བརྒྱ་ཆ་དགུ་བཅུ་ཙམ་བོད་རིགས་ཡིན་པ་དང་མི་འབོར་བརྒྱ་ཆ་བརྒྱད་རྒྱ་ཧན་མི་རིགས་དང་དེ་མིན་བརྒྱ་ཆ་གཉིས་གྲངས་ཉུང་གཞན་ཁག་ཡིན་ལུགས་བཤད་ཡོད་རུང། མཁས་དབང་འགའ་ཤས་ཀྱིས་རྒྱ་ནག་གཞུང་གིས་བོད་ནང་རྒྱ་ཧན་མི་རིགས་དང་བོད་མི་རིགས་མ་ཡིན་པའི་མི་རིགས་གནས་སྡོད་བྱེད་མཁན་གྱི་གྲངས་འབོར་ཧ་ཅང་ཉུང་ཉུང་མ་གཏོགས་གོང་ཞུས་རྒྱ་ནག་གི་རེའུ་མིག་དེའི་ནང་བཏོན་ཡོད་པའི་སྐོར་ཐེར་འདོན་གནང་འདུག་ཡང་བོད་ལྗོངས་ཟེར་བའི་ནང་མི་མང་ཆེ་བ་བོད་བརྒྱུད་ནང་བསྟན་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རྗེས་འཇུག་ཡིན་སྐོར་བཀོད་འདུག་ཡང་འདི་ལོའི་སྤྱི་ཟླ་བདུན་པའི་ནང་དབྱིན་ཡུལ་ཕྱི་སྲིད་ལས་ཁུངས་དང་འཛུགས་སྐྲུན་ལས་ཁུངས་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་འགྲོ་བ་མིའི་ཐོབ་ཐང་དང་མང་གཙོའི་སྐོར་ལ་ལོ་འཁོར་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་དང་མང་གཙོའི་ཐོབ་ཐང་གི་གནས་སྟངས་ཆ་ནས་ཆེས་ཞན་པའི་རྒྱལ་ཁབ་སུམ་ཅུ་སོ་གཅིག་ཡོད་པའི་ཁོངས་ནས་གཅིག་ཡིན་པ་དང། རྒྱ་ནག་གཞུང་གིས་ཡེ་ཤུ་དང་ཁ་ཆེ་ནང་པ། ཧྥ་ལུན་གོང་ངམ་རྩ་རླུང་སྒོམ་སྒྲུབ་ཉམས་ལེན་བྱེད་མི་ཚོར་དྲག་གནོན་ཤུགས་ཆེ་བྱེད་ཀྱི་ཡོད་པ་དང། དབྱིན་ཡུལ་གྱི་གཞུང་འབྲེལ་དཔོན་རིགས་རྣམས་ཀྱིས་གོང་ཞུས་གནད་དོན་ཁག་གི་སྐོར་ཡང་ནས་ཡང་དུ་རྒྱ་ནག་གི་མཐོ་རིམ་དཔོན་རིགས་ཁག་ལ་བགྲོ་གླེང་གནང་གི་ཡོད་པ་མ་ཟད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གསུམ་པའི་ནང། དབྱིན་ཡུལ་ཕྱི་སྲིད་དྲུང་ཆེ་མཆོག་གིས་བོད་དང་ཤར་ཏུར་ཀི་སི་ཐན་ནང་གི་གནས་སྟངས་སྐོར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་གསུང་བཤད་ཀྱང་གནང་ཡོད་པ་ལུང་འདྲེན་གྱིས་བཀོད་འདུག། གོང་ཞུས་སྙན་ཐོའི་ནང་རྒྱ་ནག་གཞུང་གིས་བོད་ནང་གི་གསར་འགོད་རང་དབང་དང་ཆོས་དད་རང་དབང། ཁྲིམས་ཀྱི་དབང་སྒྱུར་ལ་དམ་དྲག་ཤུགས་ཆེ་བྱེད་བཞིན་པ་དང། བོད་མིའི་སྐད་ཡིག་དང་རིག་གཞུང་བཅས་པ་དྲག་གནོན་བྱེད་མུས་ཡིན་པ་མ་ཟད། བོད་ཀྱི་ཆོས་དང་རིག་གཞུང་ཁག་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་འཛིན་བཞིན་པ་སོགས་ཀྱང་ལུང་འདྲེན་གནང་འདུག།
གནའ་དཔྱད་རིག་པ་བས་རིགས་རྒྱུད་ཀྱི་ཁྲག་རྫས་ཞིབ་འཇུག་བྱས་པ་ལས་ནོར་གནག་ནི་མི་ལོ་ཉིས་སྟོང་ལྔ་བརྒྱ་གོང་དུ་སྒོ་ཕྱུགས་སུ་གྱུར་པའི་བདེན་དཔང་ར་སྤྲོད་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཐོན་འདུག་གནའ་དཔྱད་རིག་པའི་ཆེད་མཁས་པས་ཧི་མ་ལ་ཡའི་ཁུལ་གྱི་ནོར་གནག་སྒོ་ཕྱུགས་སུ་གྱུར་པའི་ལོ་རྒྱུས་ལ་ཞིབ་འཇུག་བྱས་ཡོད་འདུག་ལ། ཉེ་སྔོན་གནའ་དཔྱད་རིག་པ་བས་བོད་མཐོ་སྒང་གི་ལྷོ་ངོས་སུ་ཆགས་པའི། བང་ཁ་ཞེས་པའི་ས་ཁུལ་གྱི་ས་འོག་ནས་ཆེས་ཐོག་མར་ནོར་གནག་སྒོ་ཕྱུགས་སུ་གྱུར་པའི་བདེན་དཔང་ཐོན་པའི་སྐོར་འཁོད་ཡོད་འདུག་གནས་ཚུལ་ནང་འཁོད་དོན། བང་ཁ་ཞེས་པའི་ས་ཁུལ་དེ་ནི་རྒྱ་མཚོ་ནས་མི་ཀྲར་སུམ་སྟོང་བདུན་བརྒྱ་ལྔ་བཅུ་མཚམས་སུ་ཆགས་ཡོད་པ་འདུག་ལ། ས་ཁུལ་དེ་ནི་གནའ་རབས་ཞིང་ཕྱུགས་ཀྱི་གྲོང་སྡེ་སྔ་ཤོས་ཀྱི་གྲས་ཤིག་ཡིན་པའི་སྐོར་འཁོད་ཡོད་འདུག་ས་ཁུལ་དེར་སྲོག་ཆགས་འདྲ་མིན་གྱི་ཀེང་རུས་མང་ཤོས་ཐོན་ཡུལ་ཅིག་ཡིན་སྟབས། གནའ་དཔྱད་རིག་པ་བར་གལ་ཆེན་པོར་གྱུར་ཡོད་པའི་སྐོར་བཀོད་འདུག་ཞིབ་འཇུག་གི་གྲུབ་འབྲས་དེ་ནི་ཨ་མེ་རི་ཀའི Saint Louis གྲོང་ཁྱེར་ནང་རྟེན་གཞི་བྱས་པའི Washington University གཙུག་ལག་སློབ་གཉེར་ཁང་གིས་དབུ་ཁྲིད་པའི་རྒྱལ་སྤྱིའི་ཞིབ་འཇུག་ཚོགས་པ་ཞིག་གིས་ཞིབ་འཇུག་བྱས་པ་ལ་ཐོན་པ་ཞིག་ཡིན་འདུག་ལ། ཞིབ་འཇུག་བྱས་པ་ལས་མི་ལོ་ཉིས་སྟོང་ལྔ་བརྒྱ་ཡན་ཆད་ནས་ནོར་གནག་སྒོ་ཕྱུགས་སུ་གྱུར་ཡོད་པའི་བདེན་དཔང་ཡོད་པ་ཞིག་ཡིན་ཞིང། དེ་ནི་གནའ་དཔྱད་ཀྱི་གྲུབ་འབྲས་རྩ་ཆེན་ཞིག་ཀྱང་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། ཨ་རིའི་གྲོས་ཚོགས་ཀྱི་ཚོགས་ཆུང་ནས་སྙན་ཐོ་ཞིག་བཏོན་པའི་ནང་དུ་རྒྱ་ནག་ནང་ཨ་རིའི་མ་འཛུགས་ལ་བཀག་སྡོམ་བྱེད་འདོད་ཡོད་པ་དེ་བཏོན་གནང་འདུག། དེ་ཡང་ཟླ་བ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན Axios ཞེས་པའི་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བའི་ནང། ཨ་རིའི་སྲིད་འཛིན Joe Biden གྱི་འཛིན་སྐྱོང་ནས་ཉེ་ལམ་སྙན་ཐོ་བཏོན་པ་ཞིག་གི་ནང་དུ་གཙོ་བོ་རྒྱ་ནག་གི་སྒེར་གྱི་ཚན་རྩལ་ཉོ་ཚོང་ལ་དམིགས་ནས་ཕྱི་ཡི་མ་འཛུགས་ལ་བཀག་སྡོམ་བྱ་རྒྱུ་བཀའ་རྒྱ་གནང་ཡོད་ཅིང། རེས་གཟའ་མིག་དམར་ཉིན་ཆབ་སྲིད་ཚོགས་པ་གཉིས་ཕྱོགས་ལས་གྲུབ་པའི་ཨ་རིའི་གྲོས་ཚོགས་འོག་མའི་ཚོགས་ཆུང་གིས་ཤོག་གྲངས་ལྔ་བཅུ་ང་གཉིས་ཅན་གྱི་སྙན་ཐོ་འདོན་སྤེལ་བྱས་པའི་ནང། ཨ་རིའི་གྲོས་ཚོགས་ཀྱི་ཐོག་ནས་རྒྱ་ནག་དང་དཔལ་འབྱོར་གྱི་འབྲེལ་བའི་ཐད་དོ་དམ་ཤུགས་ཆེ་ཙམ་གྱི་སྲིད་ཇུས་ལྟར་བྱེད་དགོས་པ་གསུངས་གནང་ཡོད་པ་རེད། གོང་གསལ་སྙན་ཐོའི་ནང། ཨ་རྒྱ་གཉིས་བར་གྱི་དཔལ་འབྱོར་འབྲེལ་ལམ་དེ་ཆ་ཚང་བ་ཞིག་བསྐྱར་གསོ་བྱེད་དགོས་པའི་དགོས་འདུན་བཏོན་པ་མ་ཟད། རྒྱ་ནག་ནས་ཨ་རིའི་བཟོ་ཚོང་ལས་ཁང་ཚོས་མགྱོགས་མྱུར་ཕྱིར་འཐེན་བྱ་རྒྱུ་དང་མ་རྩ་བཀག་སྡོམ་རྒྱ་ཆེ་བ་ཞིག་བྱེད་རྒྱུའི་གྲོས་འཆར་ཡང་འདོན་སྤེལ་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་ཆིབས་བསྒྱུར་གྱི་ཕེབས་བསུའི་གྲ་སྒྲིག་དང་ས་གནས་སུ་དད་ལྡན་ཆོས་ཞུ་བ་རྣམས་ལ་དཔུང་རྟགས་བཟོ་ཕྱོགས་སོགས་གནས་ཚུལ་ཞིག་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་གར་བྱང་ཤར་སྒང་ཏོག་དང་ས་ལུ་ག་ར་གཉིས་ཀྱི་ནང་ཆོས་འབྲེལ་མཛད་འཆར་ཁག་ལེགས་གྲུབ་བྱུང་རྗེས་འདི་ཚེས་བཅོ་ལྔ་ཉིན། བག་གྲོ་ར་གནམ་ཐང་ནས་མཁའ་ལམ་བརྒྱུད་ག་ཡར་དུ་ཆིབས་བསྒྱུར་ཞབས་སོར་འཁོད་གནང་མཛད་རྒྱུ་ཡིན་ཅིང། སྐབས་དེར་གནམ་ཐང་དུ་རྒྱ་གར་ས་གནས་རྫོང་དཔོན་དང་ཉེན་རྟོག་སྤྱི་ཁྱབ་པས་གཙོས་པའི་རྒྱ་གར་གནད་ཡོད་མི་སྣ་ཁག་ཅིག་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཕེབས་བསུའི་སྣེ་ལེན་ཞུ་གནང་རྒྱུ་དང། དེ་རྗེས་རིམ་པས་རྡོ་རྗེ་གདན་དུ་ཆིབས་བསྒྱུར་ཕེབས་སྐབས་ཕེབས་ལམ་གཡས་གཡོན་དུ་ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ནས་མགོན་པོ་གང་ཉིད་ལ་དགའ་དད་སྤྲོ་གསུམ་སྒོ་ནས་ཕེབས་བསུ་ཞུ་གནང་གི་ཡོད་སྐོར། རྡོ་རྗེ་གདན་དུ་རྟེན་གཞི་གནང་བའི་རྣམ་རྒྱལ་གྲྭ་ཚང་གི་འགན་འཛིན་དགེ་བཤེས་བསྟན་འཛིན་དཀོན་མཆོག་ལགས་ཀྱིས་གསུང་གནང་བྱུང། གནམ་ཐང་རང་ལ་ད་ང་ཚོ་མང་པོ་བཅར་ས་ཡོད་མ་རེད། དེ་ཁོ་རང་སྲུང་སྐྱོབ་འགྲོ་སྟངས་ཅིག་རེད། གནམ་གང་གནམ་ཐང་གི་ཕྱི་ལོགས་ལ་མི་མང་ཞུ་ཆོག་བར། ད་ཡ་ཡ་ཡ་ཕེབས་ནས་རྡོ་རྗེ་རྡོ་རྗེ་གདན་གྱི་ཕྱོགས་ལ་ད་མི་མང་ཧ་ལས་པའི་ད་བང་བསྒྲིགས་ནས་ད་སོ་སོ་སོ་ག་གར་སོང་བར་ཕྱག་ལ་ད་མཇལ་དར་རེད།

དགེ་བཤེས་བསྟན་འཛིན་དཀོན་མཆོག་ལགས་ཀྱིས་མུ་མཐུད་གསུང་གནང་བྱུང། དང་པོ་དེ་དེ་ཕེབས་ནས་དེ་བར་བསྙེན་རྫོགས་སྒྲུབ་ཡ་ཁག་ཅིག་ཡོད་པ་འདྲ། དེ་ནས་ཡང་ནི། མ་གིར། མ་ཧཱ་བོ་དྷི། ཚོགས་ཁང་ཅིག་ཡོད་རེད་འོ་དེ། ད་ལྟ། པཱ་ལི་ཆོས་བརྒྱུད་འཛིན་པ་དང། ང་ཚོ། Sanskrit ཆོས་བརྒྱུད་འཛིན་པ་དབར་ལ། ཨ་ནི་འདུལ་བ་ལ་སོགས་པ་དེ་ཚོ་གི་བགྲོ་གླེང་གནང་ནས་དེ་འདྲས་ཀྱི་ཉི་མ་བཞི་གི་ཨ་ནི། མ་གིར། མཛད་འཆར་ཅིག་ཡོད་རེད།

ཉི་མ་གཉིས་དེ་ཨ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་ཆོས་འབྲེལ་གནང་ཡས་རེད་ཨ་ནི་ཏ་རིག་ཚེས་སུམ་ཅུ་སོ་གཅིག་ཉིན་མོ་དེ་འཇམ་དཔལ་དབྱངས་ཀྱི་ཨ་ནི་རྗེས་གནང་དེ་འདྲ་གནང་ཡས་རེད་ཤག་ཨ་ནི་སྤྱི་ལོ་གསར་བཞད་ཀྱི་ཨ་ནི་ལོ་ཟླ་བ་དང་པའི་ཚེས་གཅིག་ཉིན་མོ་དེ་ཨ་ནི་ཝཱ་ར་ན་སིའི་མཐོ་སློབ་ཨ་ནི་ད་ལྟ་དགེ་སློབ་ཟུར་པ

བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་ནས་འདི་ཚེས་བཅུ་བཞི་ནས་དབུ་འཛུགས་ཀྱིས། ཆོས་ཞུ་བ་རྣམས་ལ་དཔུང་རྟགས་བཟོ་རྒྱུ་དབུ་འཛུགས་གནང་འདུག་ཅིང། དེ་ཡང་ལོ་བདུན་ཅུ་ཡན་ཆད་མ་གཏོགས་དཔུང་རྟགས་བཟོ་གནང་དགོས་ཀྱི་མེད་པ་རེད་འདུག་དེའི་སྐོར་བདེ་སྲུང་ལས་ཁུངས་ཀྱི་འབྲེལ་ཡོད་ལས་བྱེད། ཚེ་རིང་དར་རྒྱས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། མི་མང་ཚོས་ཤེས་ན་ང་ཚོ་ད་རེས་ལོ་བདུན་ཅུ་གི་ཡན་འཐབ་བྱས། ལོ་བདུན་ཅུ་གི་མན་འཐབ་ང་ཚོ་བཟོ་གི་མེད་ད་རིང།

གྲྭ་བཙུན་གྲྭ་བཙུན་ས་མིག་ཁ་ཁ་ཕྱེ་ཡོད། ད་ལྟ་ང་ཚོ་གོ་བ་ལ་འདི་ལ་འདི་ལ་ང་ཚོ་གི་མི་མང་གི་འདི gate number ལྔ་པ་དྲུག་པ་བདུན་པ་ཡིན་འདི་ལ card དགོས་པ་མ་རེད་གཞན་པ་བྱིངས card དགོས་རེད pass བཟོས་པ་རེད།
དེ་མིན་ཚེ་རིང་དར་རྒྱས་ལགས་ཀྱིས་མུ་མཐུད་གསུངས་ཡག་ལ་སྔར་ལུགས་རྡོ་རྗེ་གདན་དུ་གོང་ས་མཆོག་གི་གསུང་ཆོས་སྐབས་དད་ལྡན་ཆོས་ཞུ་བ་སུམ་ཁྲི་ལྔ་སྟོང་བརྒལ་བ་ཞིག་བཅར་གནང་ཡོད་ཀྱང་ད་ལོ་སུམ་ཁྲི་ལྷག་ཕེབས་ཀྱི་ཡོད་པའི་ཚོད་རྩིས་གནང་ཞུ་དགོས་གསུངས་གནང་བྱུང། རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
བོད་ཨ་མདོ་ཁུལ་ནས་ཡིན་པ་སྙིང་སྟོབས་ཅན་གྱི་གཞིས་བཞུགས་རྩོམ་པ་པོ་ནགས་ཚང་ནུས་བློ་ལགས་ཀྱིས་བོད་ནང་སྲིད་གཞུང་གི་ལས་རིགས་སྣེ་མང་ཞིག་གནང་ཡོད་པས། ཐོག་མར་ཉེན་རྟོག་པའི་ལས་འགན་དང་དེ་ནས་དགེ་རྒན། ཁྲིམས་དཔོན་གཞོན་པ་དང། རྫོང་དཔོན་གཞོན་པ་སོགས་ཀྱི་ལས་འགན་གནང་ཡོད། ཉེ་ཆར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉིན་མོ་དང་བསྟུན་ཁོང་གི་ལོ་རྒྱུས་དེབ་ཐེངས་གཉིས་པ། ནགས་ཚང་གཞོན་ནུའི་རང་མཚང་ཞེས་པ་དབུ་འབྱེད་གནང་ཡོད་པའི་སྐོར་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་སུ་གསར་འགོད་པ་བསྟན་འཛིན་དཔལ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱ་ནག་གི་བྱེད་སྟངས་དེ་ཡང་མང་པོ་ཅིག་ཁྲིམས་འགལ་སྒང་འགྲོ་འོས་ཏེ་ས་ནས་གང་ལྟར་ཁོ་རང་གི་ངོ་དེབ་ནས་ད་བློས་གཏོང་ཆེན་པོ་ཞིག་ཏན་ཏན་གྱིས་གནང་ཡོད་རེད།

བྱུང་བ་བྱས་ཨ་ནི་ཁོ་རང་ཆུ་དམར་རྫོང་ལ་ཡར་འདུག་སུ་བཙོན་ཁང་ནང་དུ་དང་པོ་ལྷག་པར་ད་དུས་མཚམས་ཕྲུ་གུ་ཆུང་ཆུང་རེད་དེ་ནས་བཙོན་ཁང་ནས་མར་ཐོན་དེ་ནས་ཆུ་དམར་སློབ་ཆུང་ལ་ཡར་སློབ་གྲྭར་ཕྱིན་ད་དེ་ནས་རིམ་པས་རིམ་པས་རིམ་པས་ཕྱིན་ནས་ཨ་ནི་ཆུ་དམར་ལ་ཡར་ད་ལོ་སུམ་ཅུ་ཙམ་གྱི་རིང་ག་ལ་ཡར་ཁོ་རང་གིས་སྤྱི་ཚོགས་ཞབས་ཞུ་སྣ་མང་ཞིག་གནང་བ་རེད་ད་དང་པོ་དེ་ལ་ཉེན་རྟོག་པ་གནང་བ་རེད་དེ་རྗེས་ལ་ཡར་ཨ་ནི་ཅིག་ཆུ་དམར་རྫོང་གི་ཨ་ནི་ཁྲིམས་དཔོན་གཞོན་པ་གནང་བ་རེད་ཨ་ནི་དེ་རྗེས་ལ་ཡར་རྫོང་དཔོན་གཞོན་པ་གནང་བ་རེད་ཨ་ནི

ཁོ་རང་འཁྲུངས་པའི་སྐབས་ལ་ཡང་ཨ་ནི་གཅིག་རྒྱ་མིས་བོད་ལ་བཙན་འཛུལ་སླེབས་ཡོད་མ་རེད་ཨ་ནི་ཆུང་ཆུང་སྐབས་ལ་ཡང་རྒྱ་མིས་བོད་ལ་བཙན་འཛུལ་སླེབས་དེ་རྗེས་ལ་ཡང་ད་ཁོ་རང་བཙོན་ཁང་རང་ལ་ལྷག་ཨ་ནི་གཅིག་རིག་གནས་གསར་བརྗེའི་སྐབས་ལ་ཡང་ཞེ་པོ་ཨ་ནི་སྡུག་སྦྱོང་མནར་གཅོད་དེ་འདྲ་དངོས་སུ་མིག་གིས་མང་པོ་མཐོང་བ་རེད་ད་ག་ནང་བཞིན་གྱི་ཨ་ནི་དེ་སྔོན་ལ་ཡང་དམངས་གཙོའི་བཅོས་སྒྱུར་ལ་སོགས་པ་སྐབས་ལ་ད་དེ་འདྲའི་གི་མུ་གེ་གི་རྐྱེན་པས་ཡང་བོད་ཀྱི་ས་ཆ་ག་བོ་ག་ས་ལ་དཀའ་ངལ་མང་པོ་ཞིག་བྱུང་བ་རེད་དེ་ཚོ་ཆ་ཚང་གི་ཁོ་རང་གིས་མཐོང་ཡོད་རེད་དེ་རྗེས་ལ་ཡང་ད་བརྒྱད་ཅུ་གྱ་གྲངས་ནང་ལ་ཡང་སྲིད་ཇུས་ཏོག་ཙམ་གུ་ཡངས་ཡོང་པའི་སྐབས་ཀྱི་གནས་སྟངས་དེ་ཚོ་ཆ་ཚང་གིས་མཐོང་ཡོད་རེད་བྱས་ཙང་ཁོ་རང་གིས་སྐུ་འཚོ་བཞུགས་ད་ལྟ་ཡང་ཞིག་རེད་དེ་གིས་ག་ད་མི་ཚེ་རྒྱུད་རིམ་གྱི་ཁྲོད་ལ་ཡང་བོད་ཀྱི་ཆགས་འཇིག་མང་པོ་ཅིག་དངོས་སུ་མཐོང་ཡོད་རེད་ད་ནང་བཞིན་གྱི་ད་ཁོ་རང་ད་ལྟ་དེ་བྲི་དགོས་ཡག་གི་རྒྱུ་མཚན་གཅིག་དེབ་ནང་ལ་ཡང་དེ་འདྲའི་གི་ཅིག་གསལ་བོ་འཁོད་ཤག་ད་སྐྱབས་མགོན་རིན་པོ་ཆེ་བཀའ་སློབ་དེ་འདྲའི་ཀློག་ཡོང་གི་སྐབས་ལ་ཡང་ཨ་ནི་མི་རབས་རྒན་པ་དེ་ཚོ་གིས་སོ་སོའི་གིས་ཨ་ནི་དངོས་སུ་མཐོང་ཤག་བ་དེ་ཚོ་ཡིག་ཐོག་ལ་འཁོད་དགོས་ཡག་དེ་གལ་ཆེན་པོ་རེད་ཨ་ནི་མི་རབས་རྗེས་མ་ལ་ཡང་ཅིག་རྩིས་སྤྲོད་ཡོང་ཡག་དང་ཨ་ནི་ཅིག་ལོ་རྒྱུས་ཟེར་ཡག་དེ་ཅིག་ཁོ་ཡིག་ཐོག་ལ་གནས་དགོས་ཡག་དེ་གལ་ཆེན་པོ་རེད་ཟེར་ཚུལ་བཅས་བཀའ་སློབ་གནང་བ་ནང་བཞིན་བྱས་ནས་ཁོ་རང་དེ་འདྲའི་ཅིག་སེམས་ཤུགས་ཅིག་སླེབས་བྱས་ནས། ཅིག་འབད་བརྩོན་བྱས་ནས་ཉིས་སྟོང་དྲུག་ལོ་ལ་ད་ལྟ་ནགས་ཚང་ཞི་ལུའི་སྐྱིད་སྡུག་དང་པོ་བཏོན་པ་རེད་ད་ཉིས་སྟོང་ཉིས་སྟོང་ཉིས་རྩ་གསུམ་ལོ་ལ་ཡང་ནི་ཁོ་རང་གི་ལོ་རྒྱུས་དེབ་ཕྲེང་གཉིས་པ་དེ་དེ་འདྲ་ཟེ་བཏོན་བསྡད་ཡོད་རེད།
ད་ནགས་ཚང་ནུས་བློ་ལགས་ཀྱི་ད་དེབ་ཕྲེང་གཉིས་པ་མི་མང་ལ་འགྲེམས་སྤེལ་མ་ཞུས་གོང་ལ་ཡང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དམིགས་བསལ་གྱི་མཇལ་ཁ་ཐོབ་ཡོད་པ་དང་དེའི་སྐབས་སུ། དེབ་དེའི་ཐོག་ལ ྋགོང་ས་མཆོག་ནས་དམིགས་བསལ་གྱི་བཀའ་སློབ་དེ་ག་རེ་གནང་ཡོད་ན། ལགས། ད ྋགོང་ས་མཆོག་གི་བཀའ་སློབ་དེ་ད་ཁོང་གི་བཀའ་ཡིག་ནང་ལོགས་ལ་ག་རེ་འཁོད་ཟེར་བས་ན་ད་སྔོན་མི་གྲངས་ནས་ཀྱི་ང་ཚོ་བོད་ཀྱི་ཆགས་འཇིག་ཆེ་བའི་དུས་སྐབས་དེ་དངོས་སུ་མིག་མཐོང་ལག་ཟིན་བྱུང་མཁན་གྱི་ད་ཅིག་ནགས་ཚང་ནུས་བློ་ཁོ་རང་ཡིན་པས་ན་ཁོ་རང་གི་ལོ་རྒྱུས་དེ་ཚོ་དང་ལྷག་པར་དུ་ནི་ཁོ་རང་གིས་ད་གུང་ཁྲན་ཏང་གི་འོག་ལ་ཡང་ཕྱག་ལས་གནང་བ་རེད་དེ་ལས་གང་ལྟར་དེའི་ཕྱག་ལས་གནང་བའི་རིང་གར་ལྷག་བསམ་རྣམ་དག་གི་བོད་མི་མང་པོ་ཞེ་ཅིག་ལ་ཡང་ཕན་ཐོགས་བྱུང་བ་དེ་ཁོ་རང་གི་ལོ་རྒྱུས་ནང་ལས་ག་ལ་ག་ཚོད་གསལ་བོ་ཆགས་བསྡད་ཡོད་རེད་ཨ་ནི་དེ་ཚོ་ཆ་ཚང་ཅིག་ལ་ཡང་རྗེས་སུ་ཡི་རང་ཞུ་ཡ།

བདེ་འཇགས་དང་དེ་འབྲེལ་གང་ནས་ཅིག་བྱུང་བྱ་བ་ཅིག་རེད་དེ་གི་བརྒྱུད་རིམ་དེ་ཡང་ཆ་ཚང་ཅིག་ང་ཚོས་ད་ལྟ་ངོ་སྤྲོད་གནང་རོགས་ལ་ཞུ་བ་ཡིན་ན་ཡང་ཞུ་བདེ་བོ་ཅིག་མི་འདུག་ལགས། ལགས་སེ་འདི་ཆ་བཞག་ན་རྩོམ་པ་པོ་ནགས་ཚང་ནུས་བློ་ལགས་ཀྱི་དེབ་ཐེར་ནང་གསེས་ནང་ལོགས་ལ་ཡང་ལེའུ་ཁ་མང་པོ་ཅིག་དབྱེ་བ་ཅིག་བྱས་ཡོད་ས་རེད་དེའི་ཐོག་ལ་ཡང་གསལ་བཤད་ཞིག་གནང་རོགས། ལའོ། ད་ནགས་ཚང་གཞོན་ནུའི་རང་མཚང་ཟེར་ཡ་དེ་ལེའུ་ཆེན་པོ་གསུམ་ལ་ཡང་དབྱེ་བ་ཕྱེ་བ་རེད། དེ་ནང་ལོགས་ལ་ད་ལེའུ་དང་པོ་ཡིན་པ་ན་ཨ་ནི་གཅིག་སྡུག་གི་ཁུར་པོ་མཉམ་འཁུར་དང་སྐྱིད་ཀྱི་རྟ་ཕོ་རྟ་ཕོ་མཉམ་ཞོན་ཟེར་ནས་དེ་འདྲ་ལེའུའི་འགོ་བརྗོད་ལ་དེ་འདྲ་ཟེ་འཁོད་ཡོད་རེད་ད་དེའི་ནང་ལོགས་ལ་ཡང་ནང་གསེས་ལེ་ཚན་བཅུ་ཡོད་རེད། དེ་གི་སྐོར་དེ་ག་རེད་ཟེར་ན་ཁོ་རང་ཆུང་དུས་སྐབས་ལ་ཡ་ཆུ་དམར་ཆུ་དམར་རྫོང་གི་སློབ་ཆུང་ལ་ཡ་ཨ་ནི་བསྡད་པའི་སྐབས་ལ་ད་དེ་དུས་ཙམ་པ་ཨ་ནི་གཅིག། འཚོ་བ་གི་གང་ཅིའི་ཐད་ནས་དཀའ་ངལ་ཆེན་པོ་ཞེ་པོ་རེད་ཨ་ནི་ཅིག་བོད་ཡུལ་གྱི་ས་ཆ་ག་བོ་ག་ས་ལ་མུ་གེ་དང་དེ་འདྲའི་རྐྱེན་པས་དཀའ་ངལ་ཞེ་པོ་བྱུང་གི་ཡོད་རེད་དེ་ལས་ད་གང་ལྟར་དེ་ནང་ལ་ཡོད་མཁན་གི་དགེ་སློབ་ཚང་མ་གི་སྐྱིད་སྡུག་མཉམ་མྱོང་བྱེད་ཅེས་ཨ་ནི་གང་ལྟར་ཕྲུ་ཆ་ཚང་ཕྲུ་གུ་བརྒྱ་ལྷག་ཙམ་ཡོད་པ་ཆ་ཚང་ཅིག་ཨ་ནི་བཀྲེས་སྐོམ་དང་དེ་འདྲའི་གི་རྐྱེན་པས་ཨ་ནི་འདས་གྲོངས་སུ་བྱུང་བ་གི་གནས་ཚུལ་མ་བྱུང་བ་བྱས་ནས་གང་ལྟར་སྐྱིད་སྡུག་མཉམ་མྱོང་བྱེད་ཡ་གི་གནས་ཚུལ།

འགོ་བཙུགས་ཤག་ཨ་ནི་རིག་གནས་གསར་བརྗེ་དེ་ཡང་ད་ཆུ་དམར་གྱི་ས་ཕྱོགས་ལ་ཡང་རིག་གནས་གསར་བརྗེ་དེ་ཛ་དྲག་ཆེན་པོ་བྱས་ནས་འདུག་ཅེས་སྤེལ་ཡོད་རེད་ཟེར་ནས་ད་དེའི་སྐབས་ལ་ཁོ་རང་གི་དངོས་སུ་མཐོང་ཐོས་མྱོང་གསུམ་ག་རེ་བྱུང་བ་དེ་བླ་དཔོན་མང་པོ་ཅིག་ལ་ཡང་ད་མནར་གཅོད་ཅིག་ཉེས་རྡུང་ཚད་ལས་བརྒལ་བ་བྱུང་གི་ཡོད་བ་དང་མང་པོ་ཅིག་མནར་གཅོད་མ་བཟོད་པའི་རྐྱེན་གྱིས་ད་རང་ཤི་རྒྱག་ཡག་གི་གནས་ཚུལ་བྱུང་གི་ཡོད་བ་དེ་འདྲའི་སྐོར་ལ་ཡང་ད། ཟབ་ཞིང་རྒྱས་པ་ཐུགས་སུ་འཁོད་ཤག། ཐ་མ་དེ་ལ་ཡང་དཔོན་པོར་བསྡད་ན་དམངས་དོན་སྒྲུབ་དགོས་དབང་ཆ་ཡོད་དུས་རང་ཐག་གཅོད་དགོས་ཟེར་ཡ་གི་ལེའུ་དེ་རེད། དེ་ལ་ཡང་ནང་ཚན་ལེ་ཚན་བཅུ་བཅུ་གཅིག་འདུག་ལེ་ཚན་ཉིས་རྩ་གཅིག་ནས་སུམ་སོ་གཅིག་བར་དུ་བྱས། དེའི་ནང་ལོགས་ལ་གཙོ་བོ་དེ་ག་རེ་འཁོད་ཤག་ལབ་པ་ན་ཁོ་རང་སློབ་གྲྭའི་དགེ་རྒན་གྱི་རྗེས་ལ་ཡང་འབའ་དགོན་ཡུལ་ཚོ་ལ་ཁོ་རང་ཉེན་རྟོག་པ་གི་ཕྱག་ལས་གནང་བ་རེད་ལོ་དྲུག་བདུན་ཅིག་ལ་ཡང། ཨ་དེའི་སྐབས་ཀྱི་ལ་ཡ་ད་རིག་གནས་གསར་བརྗེ་མུ་མཐུད་ནས་འགྲོ་བཞིན་པའི་སྐབས་ལ་རེད་ཨ་ཁོ་རང་གིས་ད་ཉེན་རྟོག་པ་གི་དབང་ཆ་དེ་བེད་སྤྱོད་བཏང་བྱས་ཨ་ནི་རིག་གནས་གསར་བརྗེའི་ནང་ལོགས་ལ་མནར་གཅོད་ཕོག་མཁན་མང་པོ་ཅིག་གིས་ད་ཅིག་སྐད་སྐུལ་གི་ཞྭ་མོ་ཟེར་ད་ད་ཁོ་རང་ཚོ་ལ་ཡ་ཉེས་ཉེས་པ་ཅིག་བཙུགས་བཞག་རེད་བ་ཞྭ་མོ་དེ་ཚོ་མང་པོ་ཅིག་ཨ་ནི་ཅིག་ཁོ་རང་གིས་ད་བཀོལ་སྤྱོད་ཅིག་ཡག་པོ་གནང་ཤག་ཟེར་ཨ་ནི་ཞྭ་མོ་དེ་འདྲའི་མང་པོ་ཅིག་ཕུད་ཐུབ་ཡག་གི་དཀའ་ངལ་མང་པོ་ཅིག་སེལ་ཐུབ་པ་དེ་འདྲའི་གནས་ཚུལ་ཡ་བྱུང་ཤག་འོ་དེ་འདྲའི་གི་སྐོར་འགྲོ་བ་ཅིག་བྱས་ད་ནི་ད་དེ་རྗེས་ལ་ཡ་ད་ཁོ་རང་རིམ་པ་རིམ་པ་ཡ་གོ་གནས་ཡར་མཐོར་ཕྱིན་བྱས་ཆུ་དམར་རྫོང་གི་ཁྲིམས་དཔོན་གཞོན་པ་གི་ཕྱག་ལས་གནང་བ་རེད་སྐབས་དེ་དུས་ཀྱི་ད་ཁྲིམས་ཀྱི་གནས་སྟངས་ག་འདྲ་ཡོད་མེད་དང་ཡིག་ཐོག་ལ་ཡར་ཁྲིམས་ཡིག་དེ་ག་འདྲ་ཡོད་མེད་དང་ལག་ལེན་དངོས་སྒང་ལ་ཡང་ཁྲིམས་ཡིག་དེ་ག་འདྲ་ཡོད་མེད་དེ་འདྲའི་སྐོར་ལ་ཡང་མྱོང་བ་མང་པོ་ཞིག་གསུངས་ཤག་ད་ནང་བཞིན་གྱིས་ཁོ་རང་གིས་ཕྱག་ལས་གནང་བའི་སྐབས་ལ་ཡར་ད་གཞུང་གི་ཡིག་ཆ་ཁག་མང་པོ་ཅིག་ལ་ཡར་ཞུས་སྐྱོར་བའི་སྒང་ནས་བོད་ཀྱི་ས་ཆ་ལ་ལྔ་བཅུ་ང་བརྒྱད་དང་ང་དགུ་སྐབས་ལ་རེད་ད་ནང་བཞིན་གྱིས་རིག་གནས་གསར་བརྗེའི་སྐབས་ལ་ཡར་བོད་མི་མང་པོ་ཞིག་མནར་གཅོད་ཐེབས་ཡོད་བ་བོད་མི་མང་པོ་ཅིག་བཙོན་འཇུག་ཐེབས་ཡོད་བ་དང་བཙོན་ཁང་ནས་མང་པོ་ཅིག་གྲོངས་ཡོད་བ་དེ་འདྲའི་སྐོར་ལ་ཡང་ཡིག་ཆ་ཁག་གལ་ཆེ་བ་དེ་འདྲ་མང་པོ་ཅིག་ཁོ་རང་གིས་གཟིགས་ཡ་བྱུང་ཤག། དེ་རྗེས་ལ་ཡ་ད་ཁོ་རང་ད་ལྟ་ཆུ་དམར་རྫོང་གི་རྫོང་དཔོན་ཆགས་པ་རེད་བ། སྐབས་དེ་དུས་ཡིན་པ་ན་ཡང་ཅིག་རྫོང་དཔོན་གྱི་སྒང་ནས་ཡང་དེ་འདྲའི་ཕྱག་ལས་མང་པོ་ཅིག་གནང་ཡོད་ད་གང་ལྟར་ལེའུ་མཐའ་མ་དེ་ཁོ་རང་གིས་ཕྱག་ལས་གནང་བ་དེ་འདྲའི་སྐོར་ལ་རེད་ཤག་ད་ནང་བཞིན་ཁོ་རང་གིས་རྒས་ཡོལ་ཞུས་ཚར་བའི་རྗེས་ལ་ཡ་ཆུ་དམར་རྫོང་ལ་ཡ་ད་ཅིག། དགོན་སྡེ་གསར་བཞེངས་གནང་ཡ་ཨ་ནི་མ་ཎི་དུང་འཁོར་གསར་བཞེངས་གནང་ཡ་དེ་འབྲེལ་གྱི་ཕྱག་ལས་གནང་བ་དེ་ཚོ་ཡས་འཁོད་བཞག། ད་ལྟའི་ཆ་ལ་ནི་བོད་ནང་ལ་རྒྱ་ནག་གཞུང་གི་འོག་ལ་ནི་ཡང་ད་དམ་དྲག་ཆེན་པོ་ཡོད་རེད་ལྷག་པར་དུ་སྨྲ་བརྗོད་རང་དབང་གི་ཐོག་ལ་ནི་དམ་དྲག་ཤུགས་ཆེན་པོ་ཡོད་པ་ཡོངས་གྲགས་རེད་ལ་དེབ་དེ་ད་ལྟའི་ཆ་ལ་བོད་ནང་ལ་བྲིས་ཡོད་པ་དང་དེ་ནང་ལ་ད

ཡིག་ཆ་དང་འབྲེལ་བའི་གི་ཨ་ནི་ཅིག་གི་གནས་ཚུལ་དེ་ཚོ་ཡིན་ན་ད་ཕ་གི་རྒྱ་ནག་གཞུང་གི་ཡིག་ཆ་རང་གཞི་བཞག་སྒང་ནས་བཤད་ཀྱི་ཡོད་རེད་བ་དེ་ཡིན་དུས་ཙ་ནས་ད་གང་ལྟར་ཁྲིམས་དང་དེ་འདྲའི་སྒང་ནས་འགལ་དེ་བ་གང་ཡང་ཆགས་ཀྱི་ཡོད་མ་རེད་དེ་ཡིན་དུས་ཙ་ནས་ད་ཅིག་དངོས་གནས་བྱས་ན་རྒྱ་ནག་གཞུང་གི་ཁྲིམས་གཞིར་བཟུང་འགྲོ་བ་ཡིན་ན་ཁོ་རང་ལ་ཡ་ནག་ཉེས་ཕོག་པ་ཡ་གང་ཡང་ཡོད་མ་རེད་ད་ཡིན་ན་ཡང་རྒྱ་ནག་གི་བྱེད་སྟངས་དེ་ཡང་མང་པོ་ཅིག་ཁྲིམས་འགལ་སྒང་ནས་འགྲོ་བའི་དུས་ཙ་ནས་གང་ལྟར་ཁོ་རང་གི་ངོས་དེ་ནས་ད་བློས་གཏོང་ཆེན་པོ་ཅིག་ཏན་ཏན་གི་ཨ་ནི་ཅིག་གནང་ཡོད་རེད་ཨ་ནི་ཅིག་གི་དེ་རྗེས་ལ་ཡ་དཀའ་ངལ་འཕྲད་སྲིད་པ་མང་པོ་ཅིག་ཡོད་རེད་དེ་ལ་ཡ་ད་གང་ལྟར་དེ་ཚོ་ལ་ཡ།

འཚར་ལོངས་ཀྱང་གྲོང་རྡལ་དེའི་ནང་བྱུང་གནང་ཡོད་པ་རེད་འདུག་ཁོང་གིས་དངོས་ཁམས་རིག་པ་དང་མཁའ་དབྱིངས་འཕྲུལ་རིག་སློབ་གནང་བའི་རྗེས་ལོ་ངོ་བཞི་བཅུའི་རིང་རྒྱ་གར་གྱི Defence Research and Development Organization ཞེས་པ་དང Indian Space Research Organization ཞེས་པའི་ཞིབ་འཇུག་གི་ལྟེ་གནས་དེ་གཉིས་ནང་ཚན་རིག་པ་དང་འཛིན་སྐྱོང་ཐོག་ཕྱག་ལས་གནང་ཡོད་པ་རེད་འདུག། དེ་འདྲ་སོང་ཙང་ཁོང་རྒྱ་གར་གྱི་ཞི་བའི་ཐོག་གི་མཁའ་དབྱིངས་ཀྱི་ལས་འཆར་ཁག་དང། དྲག་པོའི་ཐོག་གི་མེ་ཤུགས་འཕུར་མདའི་བཟོ་སྐྲུན་གྱི་ལས་འཆར་ཁག་གི་ཐོག་རྒྱུས་མངའ་ཤུགས་ཆེ་ཡོད་མཁན་ཞིག་ཡིན་པ་རེད་འདུག་དེ་མ་ཟད་ཁོང་རྒྱ་གར་གྱི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོའི་ནང་གི་རྡུལ་ཕྲན་གོ་མཚོན་ཚོད་ལྟ་ཐེངས་དང་པོ་དེ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོའི་ནང་གི་པོ་ཁ་རན་གཉིས་པ་ཞེས་པའི་རྡུལ་ཕྲན་གོ་མཚོན་ཚོད་ལྟ་དེ་ཉིད་ཀྱི་ལས་འཆར་བཀོད་སྒྲིག་དང། འཕྲུལ་རིག་དང་སྲིད་དོན་གྱི་ཐག་གཅོད་ཁག་གི་ཐོག་གལ་གནད་ཆེ་བའི་ཕྱག་ལས་གནང་ཡོད་པ་རེད་འདུག་ཁོང་ཕྱི་ལོ་ཉིས་སྟོང་གཉིས་ལོར་རྒྱ་གར་གྱི་སྲིད་འཛིན་དུ་འོས་འདེམས་བྱུང་གནང་སྐབས་གཞུང་འཛིན། Bharatiya Janata Party། དང། ཕྱོགས་འགལ Indian National Congress སྲིད་དོན་ཚོགས་པ་གཉིས་ཀས་རྒྱབ་སྐྱོར་གནང་ཡོད་པ་རེད་འདུག་ཁོང་རྒྱ་གར་གྱི་སྲིད་འཛིན་གྱི་འགན་འཁུར་ལས་ཡུན་གཅིག་གནང་བའི་རྗེས་མང་ཚོགས་ཀྱི་ཞབས་ཕྱི་དང་ཤེས་ཡོན་སློབ་གསོ་དང་རྩོམ་སྒྲིག་སྤེལ་ནས་བཞུགས་གནང་བ་དང་ཁོང་ལ་མཚན་མཐོང་ཆོད་པའི་གཟེངས་རྟགས་ཁག་ཅིག་ཐོབ་གནང་བའི་ཁོངས་རྒྱ་གར་གྱི་ཞི་བའི་མི་སེར་ལ་ཐོབ་རྒྱུའི་གཟེངས་རྟགས་མཐོ་ཤོས Bharat Ratna ཞེས་པ་དེ་ཐོབ་གནང་ཡོད་པ་རེད་འདུག། ཁོང་གི་ཡབ། ཇཱ་ནུ་ལཱ་བྷ་དཱིན། མཱ་ར་ཀ་ཡར། མཚོ་གྲུའི་འགྲུལ་སྐྱེལ་ཚོང་ལས་གཉེར་མཁན་ཞིག་དང། ས་གནས་ཀྱི་ཁ་ཆེའི་ལྷ་ཁང་གི་མཆོད་དཔོན་ཞིག་ཀྱང་ཡིན་པ་དང། ཡུམ། ཨ་ཤེ་ཡཱ་མ། གཟིམ་ཁང་ནང་ཕྱག་ལས་གནང་མཁན་ཞིག་ཡིན་པ་རེད་འདུག་ཁོང་འབྲིང་རིམ་སློབ་གྲྭ། Ramanathapuram། གྲོང་ཁྱེར་གྱི། Schwartz Higher Secondary School། ཞེས་པ་དེ་ནས་ཐོན་གནང་བའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར། ཏི་རུ་ཆི་ར་པཱ་ལི་གྲོང་ཁྱེར་གྱི Saint Joseph's College ཞེས་པ་དེ་ནས་དངོས་ཁམས་རིག་པའི་ཐོག་སློབ་ཐོན་གནང་ཡོད་པ་རེད་འདུག་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་ཁོང Madras གྲོང་ཁྱེར་ནང་རྟེན་གཞི་བྱས་པའི Madras Institute of Technology ཞེས་པ་དེར་མཁའ་དབྱིངས་འཕྲུལ་རིག་སློབ་པར་ཕེབས་གནང་ཡོད་པ་རེད་འདུག་སྐབས་དེར་ཁོང་རྒྱ་གར་གྱི་མཁའ་དམག་སྒྲིག་འཛུགས་ནང་དམག་གྲུ་གཏོང་གནང་རྒྱུའི་འཚང་རྒྱུགས་ནང་ཞུགས་ཀྱང་ཞབས་སྟེགས་གྲངས་བརྒྱད་ལས་མེད་སྟབས། ཁོང་ཨང་དགུ་པ་ལོན་པར་ཚུད་གནང་མེད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར Abdul Kalam མཆོག་རྒྱ་གར་གྱི་གནམ་གྲུ་བཟོ་སྐྲུན་གྱི་སྒྲིག་འཛུགས Defence Research and Development Organization ཞེས་པ་དེར་ཚན་རིག་པའི་ཕྱག་ལས་གནང་འགོ་བཙུགས་ཡོད་པ་རེད་འདུག་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོར་ཁོང་རྒྱ་གར་གྱི་མཁའ་དབྱིངས་ཀྱི་ཞིབ་འཇུག་ཚན་པ། Indian Space Research Organization། ཞེས་པ་དེར་ཕྱག་ལས་གནང་སྐབས་རྒྱ་གར་གྱི་མི་བཟོས་སྲུང་སྐར་ཆེས་ཐོག་མ། SLV། གསུམ་པ། ཞེས་པ་དེ་མཁའ་དབྱིངས་ཐོག་བཏང་གནང་ཐུབ་པ་བྱུང་བ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར Rohini ཞེས་པའི་མི་བཟོས་སྲུང་སྐར་དེ་ཡང་མཁའ་དབྱིངས་ནང་བཏང་ཐུབ་པ་བྱུང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ལོ་རབས་ནང་ཁོང་གིས་གོང་ཞུས་མི་བཟོས་སྲུང་སྐར SLV། རྟགས་ཅན་དེ་ལམ་ལྷོངས་ལྡན་པའི་ཐོག་བཟོ་སྐྲུན་ཐུབ་པ་དེས། ཁོང་གི་རྗེས་སུ། Project Devil། དང། Project Valiant། ཞེས་པའི་མེ་ཤུགས་འཕུར་མདེལ་གྱི་ལས་འཆར་དེ་གཉིས་ཀྱི་འགོ་ཁྲིད་གནང་ཡོད་པ་རེད་འདུག་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ལོ་རབས་ནང་ཁོང་གི་ཞིབ་འཇུག་དང་སློབ་གསོའི་ཐོག་གི་འགོ་ཁྲིད་ཀྱི་ལམ་སྟོན་འོག་རྒྱ་གར་གྱི་ཡར་ཐོན་ཅན་གྱི་མེ་ཤུགས་འཕུར་མདེལ་གྱི་ལས་འཆར་དེ་མགོ་འདོན་གནང་ཡོད་པ་རེད་འདུག། ཁོང་ནི་རྒྱ་གར་གྱི Agni དང Prithvi ཞེས་པའི་མེ་ཤུགས་འཕུར་མདེལ་སོགས་པའི་མེ་ཤུགས་འཕུར་མདེལ་ཁག་བཟོ་སྐྲུན་ཐོག་ཤུགས་ཆེ་ལས་གནང་ཡོད་ནའང། དེ་དག་བཟོ་སྐྲུན་ཐོག་འགྲོ་གྲོན་ཆེ་བ་དང་དུས་འགོར་དང་སྟངས་འཛིན་ཐོག་སྐྱོན་བརྗོད་ཀྱང་ཕོག་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཟླ་བ་བདུན་པ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ཟླ་བ་བཅུ་གཉིས་བར་ཁོང་རྒྱ་གར་གྱི་སྲིད་བློན་མཆོག་གི་ཚན་རིག་པའི་སློབ་སྟོན་པ་གཙོ་བོའི་ཕྱག་ལས་གནང་བ་དང་དུས་སྐབས་དེར་རྒྱ་གར་གྱི། Pokhran། གཉིས་པ་ཞེས་པའི་རྡུལ་ཕྲན་གོ་མཚོན་ཚོད་ལྟའི་ལམ་ལྷོང་དེར་ཁོང་གིས་འཕྲུལ་རིག་དང་སྲིད་དོན་གྱི་ཆ་ནས་འགན་འཁུར་ཆེན་པོ་བླངས་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་གཉིས་ཟླ་བ་བདུན་པའི་ཚེས་ཉི་ཤུ་རྩ་ལྔ་ནས་ཕྱི་ལོ་ཉིས་སྟོང་བདུན་ཟླ་བ་བདུན་པའི་ཚེས་ཉི་ཤུ་རྩ་ལྔ་བར་ཁོང་རྒྱ་གར་གྱི་སྲིད་འཛིན་ལས་ཐོག་བཅུ་གཅིག་པར་འདེམས་ཐོན་བྱུང་གནང་ཡོད་པ་རེད་འདུག། ཁོང་རྒྱ་གར་གྱི་སྲིད་འཛིན་གྱི་ལས་གནས་ནས་འཁྱུར་གནང་བའི་རྗེས་རྒྱ་གར་གྱི་འཛིན་སྐྱོང་སློབ་གཉེར་ཁང། Indian Institute of Management Shillong། དང Ahmedabad སོགས་པ་ཁག་ཅིག་གི་ནང་ལས་ཞོར་གྱི་སློབ་དཔོན་གྱི་ཕྱག་ལས་དང་རིགས་བདག་གི་འགན་འཁུར་གནང་ཡོད་པ་རེད་འདུག་ཉིས་སྟོང་བཅོ་ལྔ་ཟླ་བ་བདུན་པའི་ཚེས་ཉི་ཤུ་རྩ་བདུན་ཉིན་ཁོང་རྒྱ་གར་བྱང་ཤར་གྱི་གྲོང་ཁྱེར Shillong ནང་རྟེན་གཞི་བྱས་པའི Indian Institute of Management། ཞེས་པའི་འཛིན་སྐྱོང་གི་སློབ་གཉེར་ཁང་དེར། ཁོར་ཡུག་གི་གནད་དོན་དང་འབྲེལ་བའི་གསུང་བཤད་ཞིག་གནང་སྐབས་དེ་མ་ཐག་ཏུ་སྙིང་འགག་ནས་འདས་གྲོངས་སུ་གྱུར་ཡོད་པ་རེད་འདུག་ཁོང་གི་སྐུ་ཕུང་དེ། ཉིས་སྟོང་བཅོ་ལྔ་ཟླ་བ་བདུན་པའི་ཚེས་སུམ་ཅུ་ཉིན་རང་ཉིད་འཁྲུངས་ཡུལ། Tamil Nadu མངའ་སྡེའི་གྲོང་སྡེ། Rameswaram། གྱི། Pei Karumbu། ཞེས་པའི་ཐང་ཆེན་དེར་ས་སྦས་གནང་ཡོད་པ་རེད་འདུག། ཁོང་གི་སྐུ་ཕུང་ས་སྦས་ཀྱི་འདས་མཆོད་དེར་རྒྱ་གར་གྱི་སྲིད་བློན་གཙོས་པའི་མངའ་ཁུལ་གྱི་མངའ་སྡེ་ཁག་གི་སྤྱི་ཁྱབ་བློན་ཆེན་སོགས་པ་མི་གྲངས་གསུམ་འབུམ་ལྔ་ཁྲི་མཉམ་ཞུགས་གནང་ཡོད་པ་རེད་འདུག་ཁོང་འདས་གྲོངས་གྱུར་བའི་ཆེད་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་རྣམ་པས་ཐུགས་གསོའི་འཚམས་འཕྲིན་དང་ཁོང་གི་མཛད་རྗེས་ལ་བསྔགས་བརྗོད་དང། ལྷག་པར་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁོང་འདས་གྲོངས་སུ་གྱུར་པ་དེ་སླར་གསོ་ཐུབ་ཐབས་མེད་པའི་གྱོང་གུན་ཞིག་ཡིན་པའི་སྐོར་ཐུགས་གསོའི་འཚམས་འཕྲིན་ནང་བཀོད་གནང་ཡོད་པ་རེད་འདུག་ཨ་མེ་རི་ཁའི་སྲིད་འཛིན་བྷ་རག་ཨོ་བྷ་མ་མཆོག་གིས་ཌོག་ཊར་ཨབ་དུལ་ཀ་ལམ་མཆོག་གི་ཡ་རབས་བཟང་སྤྱོད་དང་མི་དམངས་ཀྱི་ཞབས་ཕྱི་ལྷག་བསམ་རྣམ་དག་ཐོག་ཞུས་པར་ཁོང་ལ་མི་དམངས་ཀྱི་སྲིད་འཛིན་ཞེས་མཚན་འབོད་པ་དེ་ཧ་ཅང་གི་དོན་སྙིང་ལྡན་པ་ཞིག་བྱུང་གནང་བའི་སྐོར་དང། ཁོང་གི་སྐུ་ཚེ་ནི་རྒྱ་གར་གྱི་མི་དམངས་ས་ཡ་མང་པོ་དང་འཛམ་གླིང་གི་ས་ཕྱོགས་གང་སའི་མི་དམངས་ས་ཡ་མང་པོར་བློ་སྐྱེད་གནང་ཐུབ་པ་བྱུང་ཡོད་པའི་སྐོར་ཐུགས་གསོའི་འཚམས་འཕྲིན་ནང་བཀོད་གནང་ཡོད་པ་རེད་འདུག། ཁོང་གི་དྲན་རྟེན་ཁང་ཞིག་ཁོང་རང་ཉིད་འཁྲུངས་ཡུལ་མཚོ་གླིང་གྲོང་སྡེ Rameswaram ནང་བཞེངས་པ་དེ་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དི་མཆོག་གིས་ཉིས་སྟོང་བཅུ་བདུན་ཟླ་བ་བདུན་པའི་ནང་དབུ་འབྱེད་གནང་བ་དང། དེའི་ནང་ཁོང་གིས་ཕྱག་ལས་གནང་བའི་མེ་ཤུགས་འཕུར་མདེལ་དང། མེ་ཤུགས་འཕུར་མདའ་ཁག་གི་བཟོ་བཀོད་ཀྱི་དཔེ་མཚོན་ཁག་དང། ཁོང་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་དཔེ་རིས་ཁག་མང་དག་ཅིག་དང་ཁོང་གི་འདྲ་སྐུ་སོགས་ཡོད་པ་རེད་འདུག་ཁོང་སྤུན་མཆེད་ལྔའི་ཁོངས་ནས་ཆུང་ཤོས་དེ་ཡིན་ཞིང། ཁོང་ལ། གཅེན་མོ་གཅིག་དང་གཅེན་པོ་གསུམ་ཡོད་པ་རྣམས་དང་བརྩེ་དུང་ཆེན་པོ་ཡོད་པ་དང། ཁོང་གི་སྤུན་མཆེད་ཆེ་བ་རྣམས་ལ་རྒྱུན་དུ་དངུལ་ཕོན་ཆུང་གཏོང་གནང་ཡོད་པ་རེད་འདུག་ཁོང་སྐུ་ཚེ་ཆ་ཚང་ཕོ་རེང་ངང་བཞུགས་གནང་ཡོད་པ་རེད་འདུག་ཁོང་ཆོས་ལུགས་ཚང་མར་གུས་བཀུར་ཞུ་མཁན་ཞིག་ཡིན་ཞིང་དེའི་དཔེ་མཚོན་དུ་ཁོང་གིས་ཧིན་དྷུའི་བླ་མ།

ཁོང་ལ་གཙུག་ལག་སློབ་གཉེར་ཁང་འདྲ་མིན་ནས་འབུམ་རམས་པའི་ཕྱག་འཁྱེར་གྲངས་བདུན་དང་རྒྱ་གར་གཞུང་གི་གཟེངས་རྟགས་ཁག་ཅིག་ཐོབ་གནང་བའི་ཁོངས་གཟེངས་རྟགས་མཐོ་ཤོས Bharat Ratna ཞེས་པ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཁོང་གིས་ཚན་རིག་དང་རྒྱ་གར་གྱི་བདེ་སྲུང་འཕྲུལ་རིག་དེང་རབས་ཅན་དུ་བསྒྱུར་རྒྱུར་གཟེངས་རྟགས་དེ་འབུལ་བཞེས་གནང་ཡོད་པ་རེད་འདུག། གཞན་ཡང་ཁོང་གི་མཚན་ཐོག་སྦྲག་ཏར་གྱི་ཏི་སེ་དང། གཟེངས་རྟགས་དང། གཙུག་ལག་སློབ་གཉེར་ཁང་ཁག་དང་འགྲུལ་ལམ་སོགས་པར་ཁོང་གི་མཚན་ཐོགས་ཡོད་པ་རེད་འདུག། ད་ལྟ་རྒྱ་གར་གྱི་མཁའ་དབྱིངས་འཕྲུལ་རིག་ཚན་རིག་པ་དང་སྲིད་འཛིན་ལས་ཐོག་བཅུ་གཅིག་པ APJ Abdul Kalam མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་སྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།